ད་ཁོ་རང་རྒྱ་གར་ནང་ལ་ལོ་མང་པོ་ཞིག་བསྡད་ཡོད་རེད་ཨ་ནི་རྒྱ་གར་ནང་ལ་ག་རེ་ག་རེ་ཞིག་མཐོང་བ་མེད་འདི་གས་ཆ་ཚང་དེ་ཁོ་རང་གི་དེབ་ནང་ལ་ཡན་གར་བྲིས་ཡོད་རེད་ད་ཡིན་ནའི་ལེ་ཁོ་རང་གི་དེབ་འགོད་དུས་ཡིན་ནའི་བྲིས་དུས་སྐབས་ལ་ཡ་ག་རེ་བྱེད་ཀྱི་ཡོད་རེད་ཞུ་ན་ཨ་ནི་ད་ནང་ཁོ་ད་ནང West ཡོད་རེད་བ་ད་ནང་ནུབ་ཕྱོགས་ཀྱི་རྒྱལ་ཁབ་དང་ཨ་ནི་རྒྱ་གར་གྱི་རྒྱལ་ཁབ་བསྡུར་བྱེད་ནས་ཕ་གས་བྲིས་ཀྱི་ཡོད་རེད་ཨ་ནི་ཁོ་རང་གི་རྟག་པར་བྲིས་དུས་སྐབས་ལ་ཡ་ག་རེ་བྲིས་ཀྱི་ཡོད་རེད་ཞུ་ན་རྒྱ་གར་གྱི་ལུང་པ་དེ Bad དགོས་རེད་བ་ཨ་ནི་གཅིག

ད་ད་རིང་ང་ཚོ་ནི་ལེ་ཚན་འདི་ནང་ལ་ག་རེ་སྦྱང་རེད་ཞུ་ན་ཨ་ནི Ibn Battuta ཁོ་རང་གི་རྒྱབ་ལྗོངས་འདི་སྐོར་ལ་དེ་ཅིག་ང་ཚོ་སྦྱང་རེད་ད་དེ་དང་མཉམ་དུ་ལ་ཡ་ཨ་ནི Francis Bernier ཁོ་རང་གི་སྐོར་ལ་ཡ་ཨ་ནི་རྒྱབ་ལྗོངས་དེ་ཅིག་ང་ཚོ་སྦྱང་རེད་རོ་ད་རྗེས་མའི་ལེ་ཚན་ནང་ལ་ནི་ང་ཚོ་ག་རེ་སྦྱང་རེད་ཞུ་ན་ཨ་ནི་ཁོ་རང་ཚོ་གི་རྒྱ་གར་གྱི་རོ་ཨ་ནི་སྤྱི་ཚོགས་ཀྱི་འགྲོ་སྟངས་ག་རེ་ག་རེ་མེད་ཨ་ནི་རོ